ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་བཞི་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་དྲུག་རེས་གཟའ་སྤེན་པའི་སྔ་དྲོའི་ལས་རིམ་འདི་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་བཀོད་སྒྲིག་གནང་མཁན་མཁའ་འགྲོ་དབྱངས་འཛོམས་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་སྒྲོལ་མ་ལྷ་མོ་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ཡོངས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྲིད་བློན Donald Tusk ཕོ་ལན་ཡི་སྲིད་བློན་ལ་བསྐྱར་དུ་འོས་འདེམས་བྱུང་བར་འཚམས་འདྲི་མཛད་པའི་སྐོར་དང་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང།
དེ་ནས་བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་རྒྱ་གར་བྱང་ཕྱོགས་སྒང་ཏོག་དང་སི་ལི་གུ་རི་གཉིས་སུ་ཆོས་འབྲེལ་མཛད་འཆར་ཁག་ལེགས་པར་གྲུབ་ནས་ཕྱི་ཚེས་བཅོ་ལྔ་ཉིན་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་དུ་ཞབས་སོར་བདེ་བར་འཁོད་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་རྒྱ་ནག་གཞུང་གིས་བོད་ནང་བོད་ཕྲུག་ས་ཡ་བརྒལ་བ་བཅའ་སྡོད་སློབ་གྲྭར་བཅུག་པ་མཚམས་འཇོག་བྱ་དགོས་ཞེས་ཡོ་རོབ་གྲོས་ཚོགས་སུ་གྲོས་ཆོད་བཞག་པ་དེས་རྒྱ་ནག་གཞུང་ལ་ཏན་ཏན་ཤུགས་རྐྱེན་ཞིག་ཐེབས་ཀྱི་རེད་ཅེས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་འགྲེལ་བརྗོད་གནང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང།
གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང། ཉེ་ཆར་ཐའེ་ཝན་ནང་སྐོང་ཚོགས་གནང་བའི་ཚོགས་འདུའི་ཐོག་བོད་པའི་ཉམས་ཞིབ་པ་ཁག་ཅིག་གིས་བོད་དང་རྒྱ་ནག་གི་གནད་དོན་གྱི་ཐད་གཏམ་བཤད་སྤེལ་ཡོད་པའི་གནད་དོན་དང་ཚོགས་བཅར་བ་ཚོས་དོ་སྣང་བྱེད་ཕྱོགས་སོགས་ཀྱི་ཐད་ལ་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ཁང་གི Doctor བློ་བཟང་དབྱངས་མཚོ་ལགས་སུ་བཅར་འདྲི་ཞུས་པ་ཞིག་བཅས་དང། མཇུག་ཏུ་གླེང་མོལ་གྱི་ལེ་ཚན་ནང་སྨོན་ལམ་རིག་ནུས་ཀྱི་ལས་གཞིའི་སྐོར་ལ་སྨོན་ལམ་བརྡ་འཕྲིན་ཞིབ་འཇུག་ཁང་གི་སྤྱི་ཁྱབ་འགན་འཛིན་དགེ་བཤེས་བློ་བཟང་སྨོན་ལམ་ལགས་དང་ལྷན་དུ་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཐེངས་འདིའི་ལེ་ཚན་ཁག་འགོ་མ་བཙུགས་གོང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྲིད་བློན Donald Tusk Poland ཡི་སྲིད་བློན་ལ་བསྐྱར་དུ་འོས་འདེམས་བྱུང་བར་འཚམས་འདྲི་མཛད་འདུག་ཕྱི་ཚེས་བཅུ་བཞི་རེས་གཟའ་ཕུར་བུའི་ཉིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་མཚན་ཐོག་དྲ་རྒྱའི་སྟེང་གནས་ཚུལ་བཀོད་པ་ལྟར་ན། འཚམས་འདྲིའི་ཕྱག་ཡིག་ནང་མགོན་པོ་མཆོག་གིས Poland དེ་བཞིན་འཛམ་གླིང་གི་ཞི་བདེ་དང་བདེ་འཇགས་གོང་འཕེལ་ཐད་གལ་ཆེའི་ནུས་པ་འདོན་སྤེལ་གནང་ཐུབ་མཁན་གྱི་ནུས་པ་ཡོད་པའི་རྒྱལ་ཁབ་ཞིག་ཡིན་སྟབས Donald Tusk ཕོ་ལན་རྒྱལ་ཁབ་ཀྱི་སྲིད་བློན་ཡིན་པའི་ངོས་ནས་དང། དེ་སྔ་ཡོ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་གནང་མྱོང་ཡོད་པར་བརྟེན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཁོང་ལ། འཛམ་གླིང་འདི་བཞིན་མཚོན་ཆ་དང་འཚེ་བ་མེད་པའི་འཛམ་གླིང་བཟང་ཕྱོགས་སུ་འགྱུར་བར་ཞབས་འདེགས་ཞུ་ཐུབ་པའི་གདེང་ཚོད་དང་ཡིད་ཆེས་གནང་གི་ཡོད་པ་གསུངས་ཏེ། ལོ་ངོ་མང་པོའི་རིང་ཕོ་ལན་ཡུལ་གྱིས་སོ་སོའི་རྒྱལ་ཁབ་ཙམ་མ་ཟད་ཕྱིའི་རྒྱལ་ཁབ་ཏུའང་དམངས་གཙོའི་ཁྱད་ཆོས་དང་ལྟ་བ་དེ་དག་སྐུལ་སྤེལ་གཏོང་ཆེད་འབད་བརྩོན་བྱས་ཡོད་པར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བསྔགས་བརྗོད་དང་བཅས་མཛེས་སྡུག་ལྡན་པའི་ཕོ་ལན་རྒྱལ་ཁབ་ལ་ཐེངས་མང་ཆིབས་བསྒྱུར་བསྐྱངས་བ་དང་ཡུལ་དེའི་དབུ་ཁྲིད་གཞན་རྣམས་དང་མཇལ་འཕྲད་གནང་རྒྱུའི་གོ་སྐབས་བྱུང་གནང་བ་དེ་ནི་སྐལ་བཟང་གི་གོ་སྐབས་ཤིག་ལ་གཟིགས་ཀྱི་ཡོད་པར་བཀའ་གནང་འདུག་དེ་བཞིན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཕོ་ལན་མི་མང་ཚོས་ཀྱང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བྱམས་བརྩེ་དང་བཟོད་པ། ཆོག་ཤེས་རང་སྡོམ་སོགས་འགྲོ་བ་མིའི་གཞི་རྩའི་ཁྱད་ཆོས་རྣམས་གོང་འཕེལ་གཏོང་བ་དང། ཆོས་ལུགས་མཐུན་སྒྲིལ་གོང་འཕེལ་གཏོང་བར་རྒྱབ་སྐྱོར་དང་དོ་སྣང་བྱས་པ་དང་ཆབས་ཅིག་ཕོ་ལན་མང་ཚོགས་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་མཛའ་སེམས་ཀྱི་རྣམ་འགྱུར་བསྟན་པ་དང་བོད་མི་ཚོ་གཅིག་སྒྲིལ་བྱེད་པར་རྗེས་སུ་ཡི་རངས་གནང་འདུག་ལ་མཐའ་དོན་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཕོ་ལན་མི་དམངས་ཀྱི་རེ་འདུན་སྐོང་བའི་ལས་དོན་མཐའ་དག་ནང་ལམ་ལྷོངས་ཡོང་བའི་ཐུགས་སྨོན་གནང་གི་ཡོད་ཅེས་སྐུ་ཞབས Donald Tusk ཕོ་ལན་གྱི་སྲིད་བློན་ལ་བསྐྱར་དུ་འོས་འདེམས་བྱུང་བར་འཚམས་འདྲིའི་གསོལ་བསྩལ་གནང་བའི་ནང་བཀའ་གནང་འདུག།
བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་བྱང་ཤར་སྒང་ཏོག་དང་སི་ལི་གྷུ་རི་གཉིས་སུ་ཆོས་འབྲེལ་མཛད་འཆར་ཁག་ལེགས་པར་གྲུབ་པའི་རྗེས་ཚེས་བཅོ་ལྔ་ཉིན་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་དུ་ཞབས་སོར་བདེ་བར་འཁོད་གནང་མཛད་ཡོད་པའི་སྐོར་ལ་གནས་མཆོག་རྡོ་རྗེ་གདན་ནས་འདི་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། དེ་ཡང་བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་བྱང་ཤར་སྒང་ཏོག་ཁུལ་དུ་རྒྱལ་སྲས་ཐོགས་མེད་བཟང་པོས་མཛད་པའི་ལག་ལེན་སོ་བདུན་མའི་གསུང་ཆོས་སོགས་ཀྱི་མཛད་འཆར་དང། ད་ག་ནང་བཞིན་རྒྱ་གར་ནུབ་བྷེང་གྷལ་མངའ་སྡེའི་ས་ལུ་གྷ་རའི་ནང་ལོགས་ལ་ཡ། སྲད་རྒྱུད་གྲྭ་ཚང་དུ་སེམས་བསྐྱེད་སོགས་ཀྱི་ཆོས་འབྲེལ་གྱི་མཛད་འཆར་ཁག་ལེགས་གྲུབ་ཟིན་ཏེ། ཟླ་བ་འདིའི་ཕྱི་ཚེས་བཅོ་ལྔ་ཉིན་མོ་དེར་ལ་ཡ་བག་ཌོག་ར་གནམ་ཐང་ནས། མཁའ་ལམ་བརྒྱུད་རྒྱ་གར་བི་ཧར་མངའ་སྡེའི་གྷ་ཡ་གི་ནང་ལོགས་ལ་ཡ། ཞབས་སོར་འཁོད་གནང་མཛད་རྗེས་གྷ་ཡ་ནས་གནས་མཆོག་རྡོ་རྗེ་གདན་གྱི་བར་དུ་ལ་ཡ་ཆིབས་འཁོར་ཕེབས་རྗེས། ཕེབས་ལམ་གཡས་གཡོན་དུ་ཕྱི་ནང་དད་ལྡན་སེར་སྐྱ་མི་མང་རྣམས་ཀྱིས། ཕྱག་ཏུ་མེ་ཏོག་དང་བདུག་སྤོས། ད་ག་ནང་བཞིན་མཇལ་དར་སོགས་བསྣམས་ཏེ་མགོན་པོ་གང་ཉིད་ལ་ཡ་དགའ་དད་སྤྲོ་གསུམ་སྒོ་ནས། ཕེབས་བསུ་གཟབ་རྒྱས་ཞུས་གནང་སོང།
ངའི་མིང་ལ་ཚེ་རིང་བདེ་སྐྱིད་ལབ་གི་ཡོད་ནི། ང་སྐྱེས་ས་སྟོད་དིང་རི་ཟེར་ས་དེ་བ་ནས་ཡིན། ཨ་ནི་ད་དེང་ད་ང་རྡོ་རྗེ་གདན་ལ་སླེབས་ནས་འདི་འདྲ་སེ་རྒྱལ་བ་རིན་པོ་ཆེ་མཇལ་ཁ་ཡོད་རེད་ཟེར་ཨ་ནི་འདི་དང་གྲགས་ཅིག་ལ་རྡོ་རྗེ་གདན་ལ་བསྡད་འཇོག་ཡོད། ཨ་ནི་ནི་ཞོ་ལ་གནས་རྩ་ཆེན་པོ་འདི་དག་ཐེངས་མང་པོ་དག་ལོ་མང་པོ་ནས་མཇལ་མྱོང། ཨ་ནི་འདིའི་བ་རུ་ལ་ང་རྒྱལ་བ་རིན་པོ་ཆེ་འདི་འདྲའི་གནས་རྩ་ཆེན་འདི་ལ་སངས་རྒྱས་འདི་འདྲའི་མཇལ་ཡས་འདི་ཡང་སྲིད་ཡང་སྲིད་ཡོད་མ་རེད། ད་འདི་ག་རེ་ཞུ་རེད་ངས་མ་སོང་ཆོས་གདང་འདུ་ཁང་འདི་བ་ལ་བཅར་གི་ཡོད། འདི་ཙམ་མེད་བཞིན་ཤེས་ང་གཏན་ས་གཏད་བ་འདི་ང་བསྡད་ས་ལྡི་ལི་རང་ཡིན། ཨ་འདི་འདྲས་ཙམ་ཡིན་ད་དེ་འདག་སྐལ་བ་བཟང་པོ་ང་རང་ལོ་བརྒྱད་ཅུ་ཡིན་མ་ཤི་བི་ད་ཅིག།

དགའ་བོ་བྱུང་བ་མ་ཟད་ཁོང་མཇལ་རྒྱུའི་གོ་སྐབས་དང་དེ་མིན་མགོན་པོ་གང་ཉིད་ཀྱི་སྐུ་མདུན་ནས་གསུང་བརྗོད་ཞུ་རྒྱུའི་དུས་སྐབས་བྱུང་བར་སྐལ་བ་བཟང་པོ་ཞིག་ཏུ་ངོས་འཛིན་ཞུ་བཞིན་ཡོད་ཅེས་གསུང་གནང་བྱུང། རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། དབྱིན་ཇིའི་གྲོས་ཚོགས་ནས་བོད་ནང་དུ་ནང་ཆོས་ཉམས་ལེན་བྱ་མཁན་བོད་མིར་སྡུག་སྦྱོང་བཏང་བའི་གནད་དོན་གྱི་ཐོག་བགྲོ་གླེང་གནང་ཡོད་པ་དབྱིན་ཇིའི་རྒྱལ་ས་ལོན་ཌོན་ནས་ཕྱི་ཚེས་བཅོ་ལྔ་ཉིན་དབྱིན་ཡུལ་སྐུ་ཚབ་དོན་གཅོད་ལས་ཁང་གིས་གནས་ཚུལ་སྤེལ་བཞག་དེ་ཡང་བོད་ནང་བོད་མི་ནང་པ་ཚོ་ལ་སྡུག་སྦྱོང་མནར་གཅོད་བཏང་གི་ཡོད་པའི་གནད་དོན་དེ་བཞིན་གྲོས་ཚོགས་ཀྱི་འཐུས་མི། ཇིམ་ཤེ་ནན་མཆོག་གིས་བཏོན་གནང་ཡོད་པ་དང། ཁོང་ནི་གྲོས་ཚོགས་ཀྱི་ཆབ་སྲིད་ཚོགས་པ་འདྲ་མིན་ལས་གྲུབ་པའི་ཆོས་དད་རང་དབང་དང་ཡིད་ཆེས་ཚོགས་ཆུང་གི་ཚོགས་གཙོ་ཡིན་པ་དང། དེ་བཞིན་ཁོང་འགྲོ་བ་མིའི་ཐོབ་ཐང་གི་མགྲིན་ཚབ་པ་དང་ཆབ་སྲིད་ཚོགས་པ་ཚང་མ་ལས་གྲུབ་པའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་ཡང་ཡིན་འདུག་ཨིན་ཇིའི་གཞུང་གི་ངོས་ནས་བོད་དོན་གྱི་ཐད་ལ་ཆ་མི་ཚང་བ་དང་བཀའ་ལན་འདང་ངེས་མེད་པའི་ཐོག་བོད་ནང་རྒྱ་ནག་གིས་དམ་དྲག་ཆེན་པོ་བྱེད་བཞིན་པའི་ཆ་ནས་བོད་ནང་གི་གནས་སྟངས་ཀྱི་ཐོག་བྱ་ར་བྱེད་རྒྱུ་དེ་ཡང་ཁག་པོ་ཡིན་སྟབས་ཨིན་ཇིའི་གཞུང་གི་ངོས་ནས་བོད་དོན་གྱི་ཐད་ལ་ཐུགས་ཁུར་བཞེས་རྒྱུ་དེ་བཟང་སྤྱོད་ཀྱི་ཐོག་ནས་འགན་ཁུར་ཞིག་ཡིན་པ་དང་དེ་བཞིན་རྒྱལ་སྤྱིའི་ཁྲིམས་ལ་སྲུང་བརྩི་ཞུ་རྒྱུའི་ཁས་ལེན་གནང་བའི་ཐོག་ནས་ཁྲིམས་ཀྱི་ཐོག་ནས་ཀྱང་དགོས་གལ་ཞིག་རེད་ཅེས་གསུངས་བཞག་ཨིན་ཇིའི་རྒྱ་གར་དང་ཞི་བདེ་རྒྱ་མཚོའི་བློན་ཆེན་ཨེན་ནི་མཱ་རི་ལགས་ཀྱིས་བཀའ་ལན་གནང་བའི་ནང། ཨིན་ཇིའི་གཞུང་གི་ངོས་ནས་མུ་མཐུད་ནས་བོད་དང་རྒྱལ་སྤྱིའི་ནང་གི་འགྲོ་བ་མིའི་ཐོབ་ཐང་ལ་སྲུང་སྐྱོབ་བྱ་རྒྱུ་དང། ང་ཚོས་མུ་མཐུད་ནས། དཔལ་འབྱོར་གྱི་ཉེས་ཆད་སོགས་ཀྱི་ལམ་ནས་འགྲོ་བ་མིའི་ཐོབ་ཐང་ལ་སྲུང་སྐྱོབ་བྱ་རྒྱུ་ཡིན་པའི་ལན་འདེབས་གནང་བཞག།
ད་ལྟ་རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པའི་ལས་རིམ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། རྒྱ་ནག་གཞུང་གིས་བོད་ནང་བོད་ཕྲུག་ས་ཡ་བརྒལ་བ་བཅའ་སྡོད་སློབ་གྲྭར་བཅུག་པ་མཚམས་འཇོག་བྱ་དགོས་ཞེས་ཡོ་རོབ་གྲོས་ཚོགས་སུ་གྲོས་ཆོད་བཞག་པ་དེས་རྒྱ་ནག་གཞུང་ལ་ཏན་ཏན་ཤུགས་རྐྱེན་ཞིག་ཐེབས་ཀྱི་རེད་ཅེས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་འགྲེལ་བརྗོད་གནང་ཡོད་པའི་སྐོར་གསར་འགོད་པ་བློ་བྷེ་ལགས་ཀྱིས་སྙན་སྒྲོན་གནང་གི་རེད།
བོད་ནང་བོད་ཕྲུག་ས་ཡ་བརྒལ་བ་རྒྱ་ནག་གཞུང་གིས་གཉེར་བ་གི་བཅའ་སྡོད་སློབ་གྲྭ་ཁག་ཏུ་བཙན་གྱིས་བཅུག་སྟེ། བོད་མིའི་ཆོས་རིག་གོམས་གཤིས་དང་སྐད་ཡིག་སོགས་མི་རིགས་ཀྱི་ངོ་བོ་རྩ་མེད་དུ་བཟོ་བཞིན་པར་བརྟེན། རྒྱ་ནག་གཞུང་གིས་བཅའ་སྡོད་སློབ་གྲྭ་གི་ལམ་ལུགས་དེ་འཕྲལ་དུ་མཚམས་འཇོག་བྱ་དགོས་པ་དང། བཅའ་སྡོད་སློབ་གྲྭའི་སྲིད་ཇུས་དང་འབྲེལ་ཡོད་ཀྱི་རྒྱ་ནག་དཔོན་རིགས་ཚོར་ཕྱི་རྒྱལ་དུ་ཡོང་བ་གི་ཐོངས་མཆན་བཀག་འགོག་བྱེད་དགོས་པ་སོགས་གསལ་འཁོད་ཀྱི་གྲོས་ཆོད་ཅིག། ཡུ་རོབ་གྲོས་ཚོགས་སུ་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་བཅུ་བཞི་གི་ཉིན་མོར་བཞག་པ་དེས། རྒྱ་ནག་གཞུང་ལ་ཏན་ཏན་ཤུགས་རྐྱེན་ཞིག་ཐེབས་ངེས་རེད་སྟབས་ཀྱིས

ཡུ་རོབ་གྲོས་ཚོགས་ཀྱི་གྲོས་ཆོད་དགོངས་དོན་དེ་ཡུ་རོབ་མཐུན་ཚོགས་ཀྱི་འཛིན་སྐྱོང་གི་ངོས་ནས་སྲིད་ཇུས་ལས་གཞི་ཁག་ལག་བསྟར་ཚད་ལྡན་བཟོ་ཐུབ་ན། གནོན་ཤུགས་དེའི་འོག་ནས་རྒྱ་ནག་གཞུང་གིས་བསམ་བློ་མི་བཏང་རང་བཏང་ཆགས་ཀྱི་རེད་ཅེས་འགྲེལ་བརྗོད་གནང་གི་འདུག། དེ་རིང་ཡུ་རོབ་མཐུན་ཚོགས་ཀྱི་གྲོས་ཚོགས་ཀྱི་ངོས་ནས་གྲོས་ཆོད་དེ་བཞག་པ་དང། དེའི་གི་དགོངས་དོན་ཨ་ནི་ཡུ་རོབ་ཀྱི་མཐུན་ཚོགས་ཀྱི་འཛིན་སྐྱོང་གི་ངོས་ནས་སྲིད་ཇུས་དང་ལས་གཞི་མཛོད་ལ་ལག་བསྟར་གཅིག། ཡང་མིན་ན་ཚད་དང་ལྡན་པ་གཅིག་བཟོ་ཐུབ་པ་ཡིན་ན། ཨ་ནི་ཏན་ཏན་རྒྱ་ནག་གཞུང་ལ་ཡང་ཤུགས་རྐྱེན་ཐེབས་ཡག་དང་རྒྱ་ནག་གཞུང་ངོས་ནས་ད་ད་ལྟ། ཡོ་རོབ་མཐུན་ཚོགས་གཅིག་པུ་མ་ཡིན་པའི་རྒྱལ་ཁབ་གཞན་པ་མང་པོ་གིས་བསམ་ཚུལ་བཏོན་ཡོད་རེད་དེ་ག་ནང་གཞུང་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་མང་པོ་ཅིག་བཏོན་ཡོད་པའི་སོང་ཙང་དེའི་གི་གནོན་ཤུགས་ཀྱི་འོག་ནས་རྒྱ་ནག་གི་བསམ་བློ་མ་གཏོང་རང་གཏོང་ཅིག་ཆགས་དགོས་ཡག། ཏན་ཏན་ཆགས་ཀྱི་རེད་བསམ་གྱི་འདུག་ཡིན་པ་ཡིན་ནའི། སྲིད་ཇུས་རང་ལ་འགྱུར་བ་ཐེབས་ཐུབ་ཡག་གི་ནུས་པ་ཡོད་དམ་མེད་ཟེར་མཁན་དེ་ད་རྒྱ་ནག་འགོ་ཁྲིད་ཚོ་གི་བསམ་སྟངས་ལ་རག་ལས་ཀྱི་རེད་པ།
ཡང་ཁོང་གིས་གྲོས་ཆོད་བཞག་ཐུབ་པ་ནི་འདས་པའི་ལོ་གཅིག་ལྷག་གི་རིང་དོན་གཅོད་ལས་ཁུངས་སོགས་ཀྱིས་དཀའ་ལས་བརྒྱབ་པ་གི་གྲུབ་འབྲས་ལ་བརྟེན་ནས་བྱུང་བ་ཟིག་དང། ད་ལྟའི་གྲོས་ཆོད་འདི་ནི་ངོ་བོ་གཅིག་དང་དེ་རྗེས་ལ་ཨ་མི་རི་ཁ་གི་གྲོས་ཚོགས་སུ་བོད་ཀྱི་ལོ་རྒྱུས་དང་གནས་བབ་སོགས་ལ་གྲོས་ཆོད་འཇོག་ཐུབ་ཐབས་དང། གོང་ས་མཆོག་གི་ཡང་སྲིད་དང་འབྲེལ་བ་གི་ཐད་དུ་ད་ལྟའི་འདིར་ཚིག་སྙིང་བསྡུས་ཟིག་མ་གཏོགས་མེད་སྟབས། དེ་ཚོ་ཁ་གསལ་ཆགས་པ་གི་གྲོས་ཆོད་འཇོག་ཐུབ་པར་ང་ཚོས་མུ་མཐུད་ནས་འབད་བརྩོན་བྱེད་རྩིས་ཡོད་ཅེས་འགྲེལ་བརྗོད་གནང་གི། ད་ད་ལྟ་གྲོས་ཆོད་དེ་ངོ་གཅིག་རེད་དེའི་རྗེས་ལ་ཨ་རིའི་གྲོས་ཚོགས་ནང་ལོགས་ལ་ཡང་བོད་ཀྱི་ལོ་རྒྱུས་དང་གནས་བབ་དེ་ཚོ་སྒང་ལ་གྲོས་ཆོད་དེ་འདྲ་བཞག་ཐུབ་པ་དང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཡང་སྲིད་དང་འབྲེལ་བའི་ཀྱི་ཐོག་ནས་ཡིན་པ་ཡིན་ནའི་ད་ལྟ་འདི་ལ་ཚིག་དེ་སྙིང་བསྡུས་ཅིག་མ་གཏོགས་ཡོད་མ་རེད། དེ་ཚོ་དེ་ཞིག་ཁ་གསལ་རུ་བཞག་ཐུབ་ཡ་ལ། ཆ། ཆ་བྱས་ནས་གྲོས་ཆོད་བཞག་ཐུབ་ཡ་ལ་ང་ཚོ་མུ་མཐུད་ནས་འབད་བརྩོན་ཞུ་དགོས་ཀྱི་ཡོད་རེད་དེ་ཞུ་གི་ཡིན་ཞེས་ཞུ་ཡ་ཡིན།
ཡུ་རོབ་གྲོས་ཚོགས་སུ་གྲོས་ཆོད་བཞག་ཐུབ་པ་དེ་ནི་བོད་མིའི་སྒྲིག་འཛུགས་ཕྱི་དྲིལ་ལས་ཁུངས་ནས་སྟངས་འཛིན་དང་སྦྲགས། སྦེལ་ཇམ་དོན་གཅོད་ཀྱིས་གཙོ་འགན་བཞེས་ཏེ་འདས་པའི་ལོ་གཅིག་ལྷག་གི་རིང་དཀའ་ལས་བརྒྱབ་ནས་ཡུ་རོབ་མཐུན་ཚོགས་ཀྱི་བོད་ཀྱི་གྲོགས་པོ་ཚོ་དང་མཉམ་རུབ་ཀྱིས་བྱུང་བ་ཟིག་དང། གྲོས་ཆོད་དགོངས་དོན་ཡུ་རོབ་མཐུན་ཚོགས་ཀྱི་མངའ་ཁོངས་རྒྱལ་ཁབ་ཉི་ཤུ་རྩ་བདུན་ནས་ངེས་པར་དུ་ལག་བསྟར་གནང་དགོས་སུ་གྱུར་ཡོད་པར་བརྟེན། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་གྲོས་ཆོད་དེར་སྔ་ཕྱིར་དཀའ་ལས་བརྒྱབ་མཁན་ཚང་མར་ཐུགས་རྗེ་ཆེ་ཡང་ཞུས་གནང་ཡོད་པ་མ་ཟད། རྒྱ་ནག་དམར་གཞུང་གི་ལས་བྱེད་པ་སྤྱི་དང་ཁྱད་པར་བོད་རིགས་ལས་བྱེད་པ་སོགས་ཀྱིས

རྒྱ་གར་གྱི་རྒྱ་ནག་ཉམས་ཞིབ་དང་འཐབ་ཇུས་ལྟེ་གནས་ཁང་གི་འགན་འཛིན Jayadeva Ranade ལགས་ཀྱིས་བྲིས་པའི་དཔྱད་རྩོམ་དེ་རྒྱ་གར་གྱི The Tribune གསར་ཁང་གི་དྲ་ཐོག་ཏུ་ཕྱི་ཚེས་བཅུ་བཞི་ཉིན་བཀོད་འདུག་དེ་ཡང་དཔྱད་རྩོམ་ནང་རྩོམ་པ་པོས་འདས་པའི་ལོ་འདིའི་ནང་བོད་དབུས་སམ་བོད་རང་སྐྱོང་ལྗོངས་ཀྱི་རྒྱ་ནག་དམར་ཤོག་ཚོགས་པའི་འགོ་ཁྲིད་ཚོས་རྒྱལ་ཁབ་གཞན་མང་པོར་ཕྱོགས་བསྐྱོད་ཡང་ཡང་བྱེད་པའི་བྱ་འགུལ་རིགས་ཇེ་མང་འགྲོ་བཞིན་ཡོད་པ་མཐོང་རྒྱུ་ཡོད་པ་རེད། ལྷག་པར་ཕྱི་ཟླ་བཅུ་གཅིག་པའི་ནང་རྒྱ་ནག་གཞུང་གིས་བོད་སྐོར་རྒྱབ་ཤ་དེབ་དཀར་པོ་ཟེར་བ་བཏོན་པའི་ནང་བོད་དེ་བཞིན་ཤི་ཙང་ཞེས་བྲིས་འདུག་པ་དང། རྒྱ་ནག་གི་ཤིན་ཧྭ་གསར་ཁང་གཙོས་གཞུང་འབྲེལ་གསར་ཁང་ཁག་གིས་དེ་ནས་འགོ་བཟུང་བོད་ལ་ཤི་ཙང་ཞེས་འབྲི་འགོ་བརྩམས་ཡོད་པ་རེད། གལ་ཆེ་ཤོས་ཤིག་ལ་རྒྱབ་ཤ་དཀར་པོའི་དེབ་དེའི་བརྒྱུད་ནས་རྒྱ་ནག་དཔོན་རིགས་ཚོས་ད་ལྟ་ཁོང་ཚོས་བོད་ནང་བརྟན་ལྷིང་ཐུབ་ཀྱི་ཡོད་པ་ཚོར་གྱི་ཡོད་པའི་རྣམ་པ་དེ་གསལ་སྟོན་བྱས་ཡོད་པའི་ཁར། བོད་ནང་ཕྱི་རྒྱལ་གྱི་ལས་ཁུངས་ཁག་དང་མ་རྩ་འཇོག་ཐབས་ཀྱི་ལས་དོན་སྤེལ་རྒྱུ་ཡིན་པ་ཡང་ཐག་གཅོད་བྱས་པ་ཞིག་ཆགས་ཡོད་པ་རེད། དེ་འདྲའི་གནས་སྟངས་འོག་བོད་རང་སྐྱོང་ལྗོངས་ཀྱི་མགོ་ཁྲིད་ཚོས་བོད་དེ་བཞིན་ཧི་མ་ལ་ཡའི་ས་ཁུལ་གྱི་དཔལ་འབྱོར་བསྟི་གནས་ཤིག་ཆགས་ཐུབ་རྒྱུར་ཕྱི་རྒྱལ་གྱི་མ་རྩ་འགུག་ཐབས་ཀྱི་ལས་དོན་གང་མགྱོགས་སྤེལ་མུས་ཡིན་ཞིང། དེའང་ཉིང་ཁྲི་ས་ཁུལ་ནང་དམིགས་བསལ་དམིགས་པ་བཟུང་གི་ཡོད་པའི་རྣམ་པ་ཡོད་པ་རེད། རྒྱ་ནག་གི་ས་ཁྲའི་ནང་བོད་ཀྱི་ཉིང་ཁྲིའི་ས་ཁུལ་ནང་དུ་རྒྱ་གར་གྱི་ཨ་རུ་ནཱ་ཅལ་པར་དེཤ་ཚུད་ཡོད་པ་རེད། དེ་འདྲ་བྱས་པ་དེས་རྒྱ་ནག་གི་འཐབ་ཇུས་དེ་ཧི་མ་ལ་ཡ་ལ་སླེབས་ཐུབ་ཐབས་བྱས་པའི་ཁར་རྒྱ་གར་གྱི་བྱང་ཕྱོགས་ས་མཚམས་སུའང་སླེབས་ཐབས་དང་དཀྱིལ་ཨེ་ཤེ་ཡ་བཅས་སུ་སླེབས་ཐབས་ཀྱི་རྒྱ་སྐྱེད་གཏོང་རྒྱུ་ཡིན་པ་མཚོན་གྱི་ཡོད་པ་རེད་ཅེས་བྲིས་འདུག། དབུས་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་ནས། སྦེལ་ཇེམ་དང་ཧྥ་རན་སི་ནང་ལ་གཟིགས་སྐོར་ཕེབས་པའི་སྐབས། གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པ་དང་པེ་རིས་གྲོང་ཁྱེར་གྱི་སྤྱི་ཁྱབ་གཞོན་པ་གཙོས་དཔོན་རིགས་ཁག་ཅིག་དང་མཇལ་འཕྲད་གནང་ཡོད་འདུག་དེ་ཡང་སྦར་སིལ་སྐུ་ཚབ་དོན་གཅོད་ལས་ཁང་གི་རིག་འཛིན་ཆོས་སྒྲོན་ལགས་སུ། འདི་ག་རླུང་འཕྲིན་ཁང་ནས་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས་ཡུ་རོབ་ཡུལ་གྲུ་ཁག་ཅིག་ནང་གཟིགས་སྐོར་གནང་བའི་སྐོར་བཀའ་འདྲི་ཞུས་པའི་སྐབས་ཁོང་གིས། ཕྱི་དྲིལ་བཀའ་བློན་མཆོག་འདི་ཚེས་བཅུ་གཉིས་ཉིན་སྦེལ་ཇེམ་ཁུལ་ཕེབས་པའི་སྐབས་དཔོན་རིགས་མཇལ་འཕྲད་གནང་བའི་སྐོར་འདི་ལྟར་གསུངས་གནང་གི་འདུག།
ད་བཀའ་བློན་སྐུ་ངོ་ནོར་འཛིན་སྒྲོལ་མ་ལགས་མཆོག་ནི་ད་ལན་ཡུ་རོབ་ཕེབས་དགོས་ཡ་གི་གནད་དོན་གཙོ་བོ་དེ་ད་ལྟ་སྐུ་ངོ་མཆོག་ད Czech Republic ནང་ཚོགས་འདུ་ཅིག་ཚོགས་ཁར་ཕེབས་པའི་ཞོར་ལ་ཨ་ནི Belgium གི་རྒྱལ་ས Brussels ལ་ཨ་ནི་མི་སྣ་ཁག་ཅིག་མཇལ་འཕྲད་གནང་ཡ་དེ་འདྲའི་སྟབས་བསྟུན་ཁེལ་བ་རེད་དེ་བྱེད་དུས་ད་ལྟ་ཚེས་བཅུ་གཉིས་ཉིན་མ་དེ་སྐུ་ངོ་བཀའ་བློན་མཆོག་དེ Belgium ལ་འབྱོར་གནང་བྱས་ཚེས་བཅུ་གསུམ་ཉིན་མ་དེ་ཞོགས་ཀས་ཨ་ནི་སྦེལ་ཇམ་གྲོས་ཚོགས་ཀྱི་ཕྱི་སྲིད་ཚོགས་ཆུང་གི་ཚོགས་གཙོ་དང་ལྷན་རྒྱས་མཇལ་འཕྲད་གནང་ཨ་ནི་དེ་རྗེས་ཉིན་གུང་རྒྱབ་དེ་ཨ་ནི་སྦེལ་ཇམ་གཞུང་གི་མི་སྣ་ཁག་ཅིག་དང་མཇལ་འཕྲད་གནང་རྗེས་ཨ་འདིའི་སྐབས་དོད་ཚ་གནད་དོན་གཙོ་བོ་གླེང་སློང་གནང་ཡ་དེ་ད་ག་རང་ང་རང་ཚོ་བོད་ནང་གི་ཛ་དྲག་གནས་གནས་ཚུལ་དེ་རེད་ཨ་འདིའི་ནང་ནས་གཙོ་བོ་སྦེལ་ཇམ་བཟོ་འདྲ་ཅིག་ཡིན་པ་ཡིན་ན་ཉིས་སྟོང་ཉི་ཤུ་རྩ་བཞི་སྤྱི་ཟླ་དང་པོའི་ནང་སྦེལ་ཇམ་གྱི་ད་ལྟ་ག་རེ European Council གྱི་ཚོགས་གཙོ་དེ་ཁོ་རང་ཚོ་ཆགས་འགྲོ་གི་ཡོད་རེད། དེའི་སྐབས་དེ་ཨ་ནི་ག་ཚོད་བྱུང་བྱུང་ཨ་ནི་བོད་དོན་ཐོག་གླེང་སློང་གནང་ཡ་ལ་འབོད་སྐུལ་ཞུས་གནང་ཡོད། ཡང་ཁོང་གིས་མུ་མཐུད་ཁ་ས་ཚེས་བཅུ་བཞི་ཉིན་ཧྥ་རན་སི་རྒྱལ་ས་པེ་རིས་ཕེབས་ཏེ་གྲོང་ཁྱེར་སྤྱི་ཁྱབ་གཞོན་པས་གཙོས་དཔོན་རིགས་ཁག་ཅིག་དང་མཇལ་འཕྲད་གནང་ཡོད་ལུགས་གསུངས། སྐུ་ཚབ་དོན་གཅོད་མཆོག་ནས་གསུངས་པ་ལྟར་ན། ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་ཡུ་རོབ་ཁུལ་ཕྱོགས་ཕེབས་ཀྱི་ལས་དོན་གཙོ་བོ་དེ་ནི་ཅེཀ་སྤྱི་མཐུན་རྒྱལ་ཁབ་ནང་ལ་ཚོགས་འདུ་ཞིག་ཏུ་ཕེབས་ཀྱི་ཡོད་པ་དང། ཁ་ས་ཚེས་བཅོ་ལྔ་ཉིན་དེ་ཁུལ་ཕེབས་ཐོན་གནང་ཡོད་ཅིང། དེའི་གོང་སྦེལ་ཇེམ་དང་ཧྥ་རན་སིར། གལ་ཆེའི་མི་སྣ་ཁག་ཅིག་མཇལ་འཕྲད་གནང་བར་ཕེབས་ཡོད་ལུགས་གསུངས་བཞག།
ཟླ་འདིའི་ཚེས་བཅོ་ལྔ་རེས་གཟའ་པ་སངས་ཉིན་ད་ལྟའི་ཆར་ཧོང་ཀོང་སྲིད་གཞུང་གིས་རྒྱ་ནག་གཞུང་གིས་ཉིས་སྟོང་ཉི་ཤུ་ལོར་ཧོང་ཀོང་ནང་རྒྱལ་ཁབ་བདེ་འཇགས་ཀྱི་ཁྲིམས་ལུགས་ལག་བསྟར་བྱས་པའི་འོག་འཛིན་བཟུང་བྱས་པའི་དམངས་གཙོ་དོན་གཉེར་བར་ཇི་མི་ལའི་འཕྲལ་མར་བཙོན་ཁང་ནས་གློད་བཀྲོལ་གཏོང་དགོས་པ་དང། གཞི་མེད་པའི་སྐྱོན་འཛུགས་དེ་དག་མཚམས་འཇོག་བྱེད་དགོས་ཞེས་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཁང་གིས་སྤྱི་བསྒྲགས་ཤིག་སྤེལ་འདུག། སྤྱི་བསྒྲགས་དེའི་ནང་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཁང་གི་རྒྱ་ནག་ཚན་པའི་འགན་འཛིན་ཚབ་མཱ་ཡ་ཝང་གིས་གསུངས་དོན། རྒྱ་ནག་གཞུང་གིས་ཧོང་ཀོང་ལ་བཟོས་པའི་རྒྱལ་ཡོངས་བདེ་སྲུང་ཁྲིམས་ལུགས་འོག་འཛིན་བཟུང་བྱས་པ་ཡོངས་སྲིད་དབང་མགོ་རྟིང་སློག་ཐབས་དང་ཕྱིའི་རྒྱལ་ཁབ་ཁག་གི་གཞུང་དང་འབྲེལ་བ་བྱས་པའི་ཉེས་མིང་འོག་བཙོན་འཇུག་བྱེད་ཀྱི་ཡོད་པ་དང། དེ་ཡང་རྒྱ་ནག་གཞུང་གིས་ཧོང་ཀོང་ནང་གི་དམངས་གཙོ་ལས་འགུལ་རྩ་མེད་དུ་གཏོང་རྒྱུའི་ཆེད་རེད། ཇི་མི་ལའེ་ཡི་མ་འོངས་གང་འདྲ་ཡིན་མིན་དེ་རྒྱལ་སྤྱིའི་ཐོག་ནས་ལན་འདེབས་ཇི་འདྲ་བྱེད་མིན་ལ་རག་ལས་ཡོད་རེད་ཅེས་དང། ཧོང་ཀོང་གི་གསར་འགོད་རང་དབང་ལ་གནོད་སྐྱོན་ཚབས་ཆེན་བཏང་བའི་ཉེས་འཛུགས་དེ་མཚམས་འཇོག་ཡོང་བར་རྒྱལ་ཁབ་ཁག་གིས་རྒྱ་ནག་གཞུང་ལ་གནོན་ཤུགས་སྤྲོད་དགོས་ཅེས་མཱ་ཡ་ཝང་གིས་བརྗོད་འདུག། ལོ་བདུན་ཅུ་དོན་དྲུག་ཡིན་པའི་ཇི་མི་ལའེ་ནི་ཧོང་ཀོང་གི་དམངས་གཙོའི་ཀུ་ཤུ་ཉིན་རེའི་གསར་ཤོག་གི་བདག་པོ་ཡིན་ཞིང། རྒྱལ་ཁབ་བདེ་འཇགས་ཁྲིམས་ལུགས་འོག་ཁོང་གིས་ཕྱི་རྒྱལ་གཞུང་དང་ངན་པ་ལག་འབྲེལ་བྱས་ལུགས་ཀྱི་ཉེས་འཛུགས་ཁག་གསུམ་ཕོག་པ་དང། ཁོང་གིས་གསར་ཤོག་དེ་ནས་བཅར་འདྲི་གནང་བ་ཁག་དང་རྩོམ་ཡིག་བྲིས་པ་ཁག་ལ་ཡང་སྐྱོན་འཛུགས་དང་ཉེས་མིང་བྱུང་ཡོད་པ་རེད་འདུག། དམངས་གཙོ་རྒྱལ་ཁབ་ཚོས་རྒྱ་ནག་གཞུང་ལ་ཇི་མི་ལའེ་ལགས་ཀྱི་གནད་དོན་ཐད་བརྡ་ལན་ཞིག་གཏོང་དགོས་པ་ནི་བཙན་གནོན་ལ་ཐལ་འགྱུར་ཞིག་ཡོད་པས་ཟླ་འདིའི་ཚེས་བཅོ་བརྒྱད་ཉིན་མགོ་འཛུགས་ཀྱིས་ཉིན་གྲངས་བརྒྱད་ཅུ་རིང་ཇི་མི་ལའེ་ཡི་ཁྲིམས་ཞིབ་རྒྱུན་བསྲིང་བྱ་རྒྱུའི་ཚོད་དཔག་ཡོད་པ་བཞིན་དེ་ནི་རྒྱ་ནག་གཞུང་གིས་ཧོང་ཀོང་མི་དམངས་ཀྱི་གཞི་རྩའི་ཐོབ་ཐང་ལ་རྡོག་རོལ་གཏོང་བར་མཚམས་འཇོག་བྱེད་དགོས་པའི་འབོད་སྐུལ་བྱེད་པའི་གོ་སྐབས་བཟང་པོ་ཞིག་རེད་ཅེས་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཁང་གི་རྒྱ་ནག་ཚན་པའི་འགན་འཛིན་ཚབ་མཱ་ཡ་ཝང་གིས་བརྗོད་འདུག།
ཧོང་ཀོང་ནང་རྒྱལ་ནང་བདེ་སྲུང་དང་འབྲེལ་བའི་ཐོག་ནས་འཛིན་བཟུང་བཀག་ཉར་འོག་ཡོད་པའི་ཧོང་ཀོང་གི་གསར་འགྱུར་ལས་ཁང་གི་ཕྱུག་བདག་ཇི་མི་ལའེ་ལགས་སུ། རིང་མིན་རེས་གཟའ་ཟླ་བའི་ཉིན་ཁྲིམས་བཤེར་བྱ་རྒྱུ་ཡིན་པ་དང། ཁོང་གི་བུ་ཡིས་བདུན་ཕྲག་རྗེས་མའི་ཁྲིམས་བཤེར་དེ་བཞིན་འཁྲབ་སྟོན་ཙམ་ལས་ཐག་གཅོད་ནི་དེ་སྔ་ནས་གཏན་འཁེལ་ཟིན་པ་ཞིག་ཡིན་ཀྱང་ཁོང་གི་ཕས་རང་ཉིད་ལ་བདེན་པ་ཡོད་པར་ཡིད་ཆེས་གནང་ནས་ཁྲིམས་གཏུགས་གནང་བར་སྤོབས་པ་ཡོད་ཅེས་བཤད་བཞག་དེ་ཡང་ཐའེ་པེ་ནས་རི་ར་གསར་འགྱུར་ལས་ཁང་གིས་ཁ་སང་གནས་ཚུལ་སྤེལ་བའི་ནང། ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་རྒྱ་ནག་གིས་ཧོང་ཀོང་ནང་རྒྱལ་ནང་བདེ་སྲུང་གི་ཁྲིམས་གཞི་འགེལ་བར་བརྟེན། ཇི་མི་ལའེ་ཁོང་ལ་ཁྲིམས་ཞིབ་བྱ་རྒྱུར་དུས་ཡུན་རིང་པོ་སྒུག་དགོས་བྱུང་བའི་རྗེས་བདུན་ཕྲག་རྗེས་མའི་རེས་གཟའ་ཟླ་བའི་ཉིན་ཁྲིམས་བཤེར་བྱ་རྒྱུ་ཡིན་པ་དང། གལ་སྲིད་ནག་ཉེས་ར་སྤྲོད་བྱུང་བ་ཡིན་ན། ཁོང་གིས་ཨ་རི་ཐེ་བའི་ཕྱི་རྒྱལ་བ་དང་ངན་པ་ཁ་མཐུན་བྱས་པའི་ནག་ཉེས་འོག་ཁོང་ལ་ཚེ་བཙོན་གྱི་ནག་ཉེས་ཕོག་སྲིད་པ་རེད། ལོ་ན་བདུན་ཅུ་དོན་དྲུག་ལ་སོན་པ་ཇི་མི་ལའེ་ཁོང་ནི་ཧོང་ཀོང་གི Apple Daily ཞེས་པའི་དམངས་གཙོར་རྒྱབ་སྐྱོར་བྱ་མཁན་གྱི་ཉིན་རེའི་གསར་ཤོག་ཅིག་མགོ་འཛུགས་བྱས་མཁན་ཡིན་པ་དང། རྒྱུན་དུ་རྒྱ་ནག་དམར་ཤོག་ཚོགས་པའི་འགོ་ཁྲིད་ལ་སྐྱོན་བརྗོད་བྱ་མཁན་ཞིག་ཀྱང་ཡིན་པ་རེད། ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་ཧོང་ཀོང་ནང་དམངས་གཙོའི་ངོ་རྒོལ་གྱི་ལས་འགུལ་གཞི་རྒྱ་ཆེན་པོ་ཞིག་བྱུང་བའི་རྗེས་ཁོང་ལ་ཉེས་འཛུགས་འདྲ་མིན་ཞིག་བཙུགས་ཡོད་པ་དང། ཁོང་གི་གསར་འགྱུར་ལས་ཁང་དེ་བོགས་མར་གཏོང་ལེན་བྱ་ཕྱོགས་ཀྱི་ཐད་ལ་ངན་ཇུས་བཤམས་ནས་མགོ་སྐོར་བཏང་བའི་ནག་ཉེས་ར་སྤྲོད་བྱུང་བ་ནས་ད་ལྟ་ལོ་ལྔ་དང་ཟླ་བ་དགུ་ཡི་བཙོན་འཇུག་ཁྲིམས་ཆད་འོག་བཙོན་ཁང་ན་ཡོད་མུས་ཡིན་འདུག་ཁོང་གིས་ནག་ཉེས་དེ་ཚོར་ངོས་ལེན་མ་གནང་བའི་ཐོག་བསྐྱར་དུ་ཁྲིམས་བཤེར་ཡོང་བའི་ཞུ་གཏུག་བརྒྱབ་པ་བཞིན་རེས་གཟའ་ཟླ་བའི་ཉིན་ཁྲིམས་བཤེར་གསར་པ་ཞིག་བྱ་རྒྱུ་འགོ་འཛུགས་བྱ་གི་ཡོད་པ་རེད། ཐེ་ཝན་ནང་གཏན་སྡོད་བྱེད་མཁན་ཁོང་གི་བུ་སུ་ཕོ་སྟིན་ལའེ་ཞུ་བས་རྒྱལ་ས་ཐེ་པེ་རུ་རོ་ཊར་གསར་འགྱུར་ལས་ཁང་ལ། ཐེངས་འདིའི་ཁྲིམས་བཤེར་གྱི་ཐོག་གཞུང་གིས་བསྐོ་གཞག་བྱས་པའི་ཁྲིམས་དཔོན་གསུམ་ཡོད་པ་ལས་ཁྲིམས་དོན་ཐག་གཅོད་བྱེད་སྐབས་བཤེར་དཔང་མི་གཅིག་ཀྱང་མེད་པ་དེ་ནི་ངོ་ཚ་དགོས་པ་ཞིག་རེད་ལ། ཁྲིམས་བཤེར་དེ་ནི་ཟློས་གར་འཁྲབ་སྟོན་ཙམ་ལས་མཇུག་འབྲས་ནི་སྔོན་ནས་ཐག་གཅོད་ཟིན་པ་ཞིག་རེད་ཅེས་བཤད་བཞག།
རྒྱ་ནག་གཞུང་གིས་རྒྱ་ནག་ནང་ལོ་ལྟར་དྲ་རྒྱའི་ཐོག་ཞིབ་བཤེར་བྱེད་ཀྱི་ཡོད་པ་བཞིན་ཉེ་ཆར་རྒྱ་ནག་གཞུང་གི་དྲ་རྒྱའི་ཞིབ་བཤེར་ཚོགས་སྡེ་ཡིས་འདི་ལོར་མི་དམངས་ཀྱི་འཚོ་བའི་སྐོར་འཁྱོག་བཤད་དང་ངན་སྐུལ་གྱི་བསམ་བློ་ཁྱབ་སྤེལ་གཏོང་བ་དང་མཐར་ལྷུང་གི་ལྟ་བ་ཁྱབ་སྤེལ་བྱེད་པའི་བརྙན་ཐུང་ཐོག་དོ་དམ་བྱ་རྒྱུར་དམིགས་འབེན་འཛིན་རྒྱུ་ཡིན་པ་ཡོངས་གྲགས་བརྗོད་ཡོད་པ་རེད། དེ་བཞིན་ཚེས་བཅོ་ལྔ་རེས་གཟའ་པ་སངས་ཉིན་རྒྱ་ནག་གི་སྤྱི་ཚོགས་དྲ་ལམ་ཁག་གི་དྲ་རྒྱ་བེད་སྤྱོད་བྱེད་མཁན་ཚོར་རྒྱ་ནག་གི་དཔལ་འབྱོར་ཐད་གནས་ཚུལ་གང་བྱུང་དྲ་ཐོག་སྟེང་བཀོད་སྤེལ་བྱེད་མི་ཆོག་པའི་ཉེན་བརྡ་ཐེངས་མང་པོ་བཏང་འདུག་དེང་སྐབས་རྒྱ་ནག་གཞུང་གིས་དཔལ་འབྱོར་འཕེལ་རྒྱས་གཏོང་བཞིན་ཡོད་པའི་སྐབས་རྒྱལ་ཁབ་ཀྱི་དཔལ་འབྱོར་ཐད་སྐྱོན་བརྗོད་དང་དམའ་འབེབས་བཏང་བ་ཁག་ལ་ཉེན་བརྡ་བཏང་བ་དེ་ཡང་སྲིད་དབང་གི་ཚོར་བ་སྐྱེན་པའི་རང་བཞིན་ཞིག་ཏུ་གྱུར་ཡོད་པ་རེད། རྒྱ་ནག་གི་དཔལ་འབྱོར་རིག་པ་མཁས་པ་ཞིག་གིས་དྲ་རྒྱ Weibo བརྒྱུད་རྒྱ་ནག་གི་སྐོར་ལ་བཟང་ཕྱོགས་ཀྱི་ལྟ་ཚུལ་ཡོད་ཀྱང་ཉེ་བའི་ཆར་དེ་ལྟ་བུའི་དྲན་སྐུལ་དང་ཉེན་བརྡ་ཐེངས་གཉིས་འབྱོར་བྱུང་ཅེས AFP གསར་ལས་ཁང་ལ་བརྗོད་འདུག་གཟའ་པ་སངས་ཉིན་རྒྱ་ནག་རྒྱལ་སྲུང་ལྷན་ཁང་གིས་ཀུན་སློང་ངན་པའི་སྐྱེ་བོ་འགའ་ཞིག་གིས་རྒྱ་ནག་གི་དཔལ་འབྱོར་ལ་གནོད་འཚེ་གཏོང་སླད་བསམ་བཞིན་དུ་རྫུན་བཟོ་བྱས་པའི་སྒྲུང་གཏམ་བེད་སྤྱོད་བྱས་ཡོད་ཅེས་སྐྱོན་འཛུགས་བྱས་ཡོད་པ་རེད།
ཧོང་ཀོང་ནང་རྒྱལ་ནང་བདེ་སྲུང་དང་འབྲེལ་བའི་ཐོག་ནས་འཛིན་བཟུང་བཀག་ཉར་འོག་ཡོད་པའི་ཧོང་ཀོང་གི་གསར་འགྱུར་ལས་ཁང་གི་ཕྱུག་བདག་ཇི་མི་ལའེ་ལགས་སུ། རིང་མིན་རེས་གཟའ་ཟླ་བའི་ཉིན་ཁྲིམས་བཤེར་བྱ་རྒྱུ་ཡིན་པ་དང། ཁོང་གི་བུ་ཡིས་བདུན་ཕྲག་རྗེས་མའི་ཁྲིམས་བཤེར་དེ་བཞིན་འཁྲབ་སྟོན་ཙམ་ལས་ཐག་གཅོད་ནི་དེ་སྔ་ནས་གཏན་འཁེལ་ཟིན་པ་ཞིག་ཡིན་ཀྱང་ཁོང་གི་ཕས་རང་ཉིད་ལ་བདེན་པ་ཡོད་པར་ཡིད་ཆེས་གནང་ནས་ཁྲིམས་གཏུག་གནང་བར་སྤོབས་པ་ཡོད་ཅེས་བཤད་བཞག་དེ་ཡང་ཐེ་པེ་ནས་རུ་ཊར་གསར་འགྱུར་ལས་ཁང་གིས་ཁ་ས་གནས་ཚུལ་སྤེལ་བའི་ནང། ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་རྒྱ་ནག་གིས་ཧོང་ཀོང་ནང་རྒྱལ་ནང་བདེ་སྲུང་གི་ཁྲིམས་གཞི་འགེལ་བར་བརྟེན། ཇི་མི་ལའེ་ཁོང་ལ་ཁྲིམས་ཞིབ་བྱ་རྒྱུར་དུས་ཡུན་རིང་པོ་སྒུག་དགོས་བྱུང་བའི་རྗེས་བདུན་ཕྲག་རྗེས་མའི་རེས་གཟའ་ཟླ་བའི་ཉིན་ཁྲིམས་བཤེར་བྱ་རྒྱུ་ཡིན་པ་དང། གལ་སྲིད། ནག་ཉེས་ར་སྤྲོད་བྱུང་བ་ཡིན་ན་ཁོང་གིས་ཨ་རི་ཐེ་བའི་ཕྱི་རྒྱལ་བ་དང་ངན་པ་ཁ་མཐུན་བྱས་པའི་ནག་ཉེས་འོག་ཁོང་ལ་ཚེ་བཙོན་གྱི་ནག་ཉེས་ཕོག་སྲིད་པ་རེད། ལོ་ན་བདུན་ཅུ་དོན་དྲུག་ལ་སོན་པ་ཇི་མི་ལའེ་ཁོང་ནི་ཧོང་ཀོང་གི Apple Daily ཞེས་པའི་དམངས་གཙོར་རྒྱབ་སྐྱོར་བྱ་མཁན་གྱི་ཉིན་རེའི་གསར་ཤོག་ཅིག་འགོ་འཛུགས་བྱས་མཁན་ཡིན་པ་དང། རྒྱུན་དུ་རྒྱ་ནག་དམར་ཤོག་ཚོགས་པའི་འགོ་ཁྲིད་ལ་སྐྱོན་བརྗོད་བྱ་མཁན་ཞིག་ཀྱང་ཡིན་པ་རེད། ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་ཧོང་ཀོང་ནང་དམངས་གཙོའི་ངོ་རྒོལ་གྱི་ལས་འགུལ་གཞི་རྒྱ་ཆེན་པོ་ཞིག་བྱུང་བའི་རྗེས་ཁོང་ལ་ཉེས་འཛུགས་འདྲ་མིན་ཞིག་བཙུགས་ཡོད་པ་དང། ཁོང་གི་གསར་འགྱུར་ལས་ཁང་དེ་བོགས་མར་གཏོང་ལེན་བྱ་ཕྱོགས་ཀྱི་ཐད་ལ་ངན་ཇུས་བཤམས་ནས་མགོ་སྐོར་བཏང་བའི་ནག་ཉེས་ར་སྤྲོད་བྱུང་བ་ནས་ད་ལྟ་ལོ་ལྔ་དང་ཟླ་བ་དགུ་ཡི་བཙོན་འཇུག་ཁྲིམས་ཆད་འོག་བཙོན་ཁང་ནང་ཡོད་མུས་ཡིན་འདུག་ཁོང་གིས་ནག་ཉེས་དེ་ཚོར་ངོས་ལེན་མ་གནང་བའི་ཐོག་བསྐྱར་དུ་ཁྲིམས་བཤེར་ཡོང་བའི་ཞུ་གཏུག་བརྒྱབ་པ་བཞིན་རེས་གཟའ་ཟླ་བའི་ཉིན་ཁྲིམས་བཤེར་གསར་པ་ཞིག་བྱ་རྒྱུ་འགོ་འཛུགས་བྱ་གི་ཡོད་པ་རེད། ཐེ་ཝན་ནང་གཏན་སྡོད་བྱ་མཁན་ཁོང་གི་བུ་སུ་ཕོ་སི་ཏིན་ལའི་ཞུ་བས་རྒྱལ་ས་ཐེ་པེ་རུ་རོའི་ཊར་གསར་འགྱུར་ལས་ཁང་ལ། ཐེངས་འདིའི་ཁྲིམས་བཤེར་གྱི་ཐོག་གཞུང་གིས་བསྐོ་གཞག་བྱས་པའི་ཁྲིམས་དཔོན་གསུམ་ཡོད་པ་ལས་ཁྲིམས་དོན་ཐག་གཅོད་བྱ་སྐབས་བཤེར་དཔང་མི་གཅིག་ཀྱང་མེད་པ་དེ་ནི་ངོ་ཚ་དགོས་པ་ཞིག་རེད་ལ། ཁྲིམས་བཤེར་དེ་ནི་ཟློས་གར་འཁྲབ་སྟོན་ཙམ་ལས་མཇུག་འབྲས་ནི་སྔོན་ནས་ཐག་གཅོད་ཟིན་པ་ཞིག་རེད་ཅེས་བཤད་བཞག། དེ་ནས་གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང། ཉེ་ཆར་ཐའེ་ཝན་ནང་བསྐོང་ཚོགས་གནང་བའི་ཚོགས་འདུའི་ཐོག་བོད་པའི་ཉམས་ཞིབ་པ་ཁག་ཅིག་གིས་བོད་དང་རྒྱ་ནག་གི་གནད་དོན་གྱི་ཐད་གཏམ་བཤད་གནང་ཡོད་པའི་གནད་དོན་དང་ཚོགས་བཅར་བ་ཚོས་དོ་སྣང་བྱེད་ཕྱོགས་སོགས་ཀྱི་ཐད། རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ཁང་གི་ཌོག་ཊར་བློ་བཟང་དབྱངས་མཚོ་ལགས་སུ་རིག་འཛིན་ཆོས་སྒྲོན་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང།
རྒྱ་གར་རྡ་རམ་ས་ལ་ལ་བཞུགས་པའི International Tibet Network འམ་ཨ་ནེ་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ཁང་གི་འབྲེལ་ཡོད་ཌོག་ཊར་བློ་བཟང་དབྱངས་མཚོ་ལགས་ཐོག་མར་ང་ཚོའི་དེ་བཅར་འདྲི་ཞུ་བའི་གོ་སྐབས་གནང་བར་ཐུགས་རྗེ་གནང་ཞུས་པ་དང་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་གི་ཡིན། ལགས་བཀྲ་ཤིས་བདེ་ལེགས།
ད་ཆ་ཟླ་ཕྱི་ཟླ་བཅུ་གཉིས་པའི་གི་ཚེས་བཞི་ནས་བརྒྱད་བར་དུ

འབྲེལ་བའི་རྒྱ་གར་སོགས་ལུང་པ་མང་པོ་ཞེ་པོ་ཅིག་ལ་ཁོང་ཚོ་གི་གནོན་ཤུགས་སྤྲད་པའི་དེ་འབྲེལ་གྱི་གནད་དོན་གྱི་སྒང་ལ་ཚོགས་འདུ་ཆེན་པོ་གཅིག་རེད་དེའི་ཚོགས་འདུ་དེ་ནང་ལ་ཨ་ནེ་ཕལ་ཆེར་བཅར་བ་ད་ཉིས་བརྒྱ་ལྷག་ཅིག་ཕེབས་ཡོད་རེད་དེ་འཛམ་གླིང་ཁྱོན་ཡོངས་ནས་བྱས་དམིགས་བསལ་གྱི་དེའི་སྐབས་ལ་ཨ་ནེ་ཉམས་ཞིབ་གནང་མཁན་དེ་འབྲེལ་གྱི་བོད་དང་འབྲེལ་བའི་ཐོག་ནས་ཨ་ནེ་ང་ཚོ་གི་ལས་འགུལ་བྱས་ཡོད་རེད་དེ་ད་གཙོ་བོ་དེ་རེད་ཨ་ནེ་དེ་ཚར་བའི་རྗེས་ལ། ཐའེ་ཝན་ལ་ད་ལྟ་བཀྲ་ཤིས་ཚེ་རིང་ལགས་ཀྱིས་དབུ་ཁྲིད་པའི་གི་ཨ་ནི་ཐའེ་ཝན་དང་བོད་ཀྱི་འགྲོ་བ་མིའི་གི་དེ་གི་ལས་ཁུངས་ཁོ་རང་ཚོ་གི་ཨ་ནི་ཅིག་གཏམ་བཤད་ཅིག་བྱས་ཨ་ནི་དེ་ནས་ང་རང་ཚོ་ད་ལྟ་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁང་གི་ལས་བྱེད་ཅིག་ཐའེ་ཝན་ན་ཡོད་དུས་ག་ལ་ཨ་ནི་བོད་ནང་གི་ད་ལྟ New Bloom Magazine ཚགས་ཤོག་ཅིག་གི་ནང་ལ་ཨ་ནི་ཐའེ་ཝན་ནང་ལ་ཡོད་པའི Taiwanese གཞོན་སྐྱེས་དང་ཨ་ནི་ཕྱི་རྒྱལ་ཁག་ནས་ཕེབས་བཞག་པའི་དེ་ཚོ་གི་མཉམ་དུ་གཏམ་བཤད་ཅིག་བྱས་དེ་འདྲས་བྱས་ཨ་ནི་དེ་ནས།

ཡོད་པས་དེའི་གི་ནང་ལ་ཨ་ནི་འཛུགས་སྐྲུན་དེ་འདྲའི་ཤུགས་ཆེན་པོ་གི་ལས་གཞི་སྤེལ་གྱི་ཡོད་རེད་འཛུགས་སྐྲུན་དེ་འདྲའི་ལས་གཞི་སྤེལ་བའི་རྐྱེན་གི་ཨ་ནི་ཁོར་ཡུག་ད་ད་ལྟ་བོད་རེད་ཨ་ནི་ད་ལྟ་ཧི་མ་ལའི་གི་རི་རྒྱུད་དེའི་གི་གཡས་གཡོན་གི་ནང་ལ་ཨ་ནི་ག་རེ་ཟེར་ད་ཁོར་ཡུག་གི་དོགས་པ་ག་འདྲ་ཞིག་འགྲོ་གི་ཡོད་མེད་དེའི་ཐོག་ནས་ངས་གཏམ་བཤད་དེ་འདི་རེད་ད་ཨ་ཕ་ལྷ་མོ་ལྡི་ལི་ལ་ད་ལྟ་ཉམས་ཞིབ་གནང་གི་ཡོད་རེད་མོ་རང་རོགས་ཞིག་ཆ་བཞག་ན་བོད་ནང་ལ་ཨ་ནི་དམིགས་བསལ་གི་ག་རེ་ཟེར་ད Surveillance རྒྱ་ནག་གིས་བོད་པའི་གི་ཐོག་ནས་དམ་དྲག་དང་འབྲེལ་བའི་ཐོག་ནས་ནི་སྲིད་བྱུས་ག་རེ་འཛིན་གྱི་ཡོད་མེད་དང་སྲིད་བྱུས་དེ་གིས་ད་ཅིག་བོད་ནང་ལ་ད་འགྲོ་བ་མིའི་ཐོབ་ཐང་མེད་པ་དང་སྲིད་བྱུས་དེ་གིས་ནི་བོད་པའི་གི་ཆབ་སྲིད་དང་འགྲོ་བ་མིའི་ཐོབ་ཐང་ལ་ནི་དཀའ་ངལ་ག་འདྲ་ཅིག་འཕྲད་ཀྱི་ཡོད་མེད་དེའི་ཐོག་ནས་གཅིག་རེད། ཨ་ནི་ང་ཚོའི་གི་གཏམ་བཤད་གནང་མཁན་གསུམ་པ་དེ་ང་རང་ཚོ་བོད་པ Doctor འཇིགས་མེད་ཡེ་ཤེས་ལགས་རེད། འཇིགས་མེད་ཡེ་ཤེས་ལགས་ད་ལྟ Calcutta ལ Professor གནང་གི་ཡོད་རེད། འཇིགས་མེད་ཡེ་ཤེས་ལགས་ཀྲོ་ཇི་ཆ་བཞག་པ་ན། བོད་ནང་ལ་ད་དམིགས་བསལ་གྱི་རྒྱ་ནག་གི་ནང་ཆོས་དང་འབྲེལ་བའི་ཐོག་ནས་ད་ཅིག་བླ་མ་ཁག་ཡང་སྲིད་དང་འབྲེལ་བའི་ཐོག་ནས་རྒྱ་ནག་གི་ཐེ་ཇུས་ག་འདྲ་བྱེད་ཀྱི་ཡོད་མེད་སྲིད་ཇུས་ག་འདྲ་བྱེད་ཀྱི་ཡོད་མེད་དེ་སྲིད་ཇུས་དེ་ཚོ་བྱེད་དགོས་པའི་རྒྱུ་མཚན་ག་རེ་ཡོད་མེད་དེ་ཐོག་ནས་ཅིག Doctor འཇིགས་མེད་ཡེ་ཤེས་ལགས་ཀྱིས་དེ་འདྲའི་ཅིག་གནང་ཡོད་རེད། འདི་དང་མཉམ་དུ་ད་ང་ཚོས་གཏམ་བཤད་སྐབས་ལ་བོད་པ། ད་ལྟ་ཐའེ་ཝན་ནང་ལ་འབུམ་རམས་པའི་ཚ་བའི་དོན་ནས་ད་ལྟ་ཉམས་ཞིབ་གནང་མཁན་སྒྲོལ་མ་ཚེ་རིང་ལགས་མོ་རང་འགྲོ་ཅི་ཆ་བཞག་ན་ང་ཚོ་གཏམ་བཤད་འདི་གི་ལྟ་གཙོ་སྐྱོང་བྱེད་མཁན་བྱས་དམིགས་བསལ་གྱིས་འདི་ཐོག་ནས་ཅིག་ཁྱོན་ཡོངས་ཀྱི་གནས་སྟངས་དང་དེ་འབྲེལ་གྱི་ཐོག་ནས་བཀའ་མོལ་གནང་ཡོད་རེད་ལགས། ལགས་ལགས་སོ་ད་ལྟ་གོང་དུ་གསུངས་པ་ནང་བཞིན་ཚོགས་འདུ་ལྟེ་བ་འདིའི་སྐབས་ལ་ཡར་ད་ལྟེ་བ་ཟེར་ནས་འགོ་འཛུགས་པའི་གི་ཚོགས་འདུ་འདིའི་སྐབས་ལ་ཡར་ཅིག་མི་ཉིས་བརྒྱ་ལྷག་ཅིག་མཉམ་ཞུགས་གནང་ཡོད་གསུངས་གི་འདུག་རྒྱལ་ཁབ་འདྲ་མི་འདྲ་ནས་འདིའི་སྐབས་ལ་ཡར་ཐའེ་ཝན་གྱི་ཕྱི་སྲིད་བློན་ཆེན་ཕེབས་འདུག་ག།

ནང་གི་གཅིག་ག་རེ་ཟེར་རང་བཙན་དང་ཐེ་ཝན་དང་དམངས་གཙོ་དང་ཨ་ནི་རྒྱ་ནག་དང་ཐག་རིང་པོ་དེ་གི་དེ་འདྲའི་རྒྱུ་ཁོ་རང་ཚོ་གི་སྲིད་བྱུས་ཅིག་འཁྱེར་འདུག་ག་ལགས་ཨ་ནི་ཕྱི་སྲིད་བློན་ཆེན་གསུང་ཡ་གི་ད་རྒྱ་ནག་གི་ཨ་ནི་ཐེ་ཝན་ནང་གི་ད་ད་ལྟ་འོས་བསྡུ་དང་དེ་འདྲའི་བྱེད་པའི་སྐབས་ལ་ཁོང་ཚོ་གི་ཡང་འདི་ནང་ལ་གཅིག་གནོན་ཤུགས་དེའི་གནས་སྟངས་གི་ཐོག་ནས་དཔེ་གསུངས་སོང་ཨ་ནི་ཕྱི་སྲིད་བློན་ཆེན་འགྲོ་བ་དམིགས་བསལ་གྱི་ད

ཐེངས་འདིའི་གླེང་མོལ་གྱི་ལེ་ཚན་ནང། སྨོན་ལམ་རིག་ནུས་ཀྱི་ལས་གཞིའི་སྐོར་ལ་སྨོན་ལམ་བརྡ་འཕྲིན་ཞིབ་འཇུག་ཁང་གི་སྤྱི་ཁྱབ་འགན་འཛིན་དགེ་བཤེས་བློ་བཟང་སྨོན་ལམ་ལགས་དང་ལྷན་དུ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་འགན་འཛིན

དེ་ནས་རིམ་གྱིས་རྒྱལ་སྤྱིའི་རིག་གནས་སྦྱང་རྒྱུར་ཡང་ལས་སླ་རུ་ཕྱིན་ཏེ་དཔེར་ན་རླུང་འཁོར་ལ་ཧྥེན་ཟེར་གྱི་ཡོད་པ་ཤེས་སོང། མིས་བཟོས་རིག་ནུས་ཀྱི་དུས་སྐབས་དེ་ང་ཚོས་བོད་མི་རིགས་ཀྱི་སྐད་དང་རིག་གནས་ལ་ཞབས་འདེགས་ཞུ་བའི་ནུས་པ་ཆེ་རུ་འགྲོ་གི་ཡོད་པ་ནི་ཤེས་གསལ་རེད། ང་ཚོའི་མིས་བཟོས་རིག་ནུས་འདི་དག་ནི་བོད་མི་རིགས་ལ་མཚོན་པ་ཡིན་ན་དུས་ཐོག་གི་ཆར་པ་ལྟ་བུ་ཡིན་ལ་མ་འོངས་པར་བོད་ཀྱི་ཤེས་རིག་འདི་དུས་རབས་དང་མཐུན་པའི་ཐོག་ནས་མཉམ་འདྲེས་བྱ་རྒྱུ་དེ་ང་ཚོ་ཚང་མའི་འོས་འགན་ཁོ་ན་ཆགས་ཡོད།

གཅིག་རྒྱ་གར་དང་ཕྱི་རྒྱལ་གྱི་ཀམ་པ་ནི་དེ་འདྲའི་ལས་ཀ་བྱེད་པ་དང་དེའི་སྨོན་ལམ་འཕྲུལ་རིག་ཁང་ཞིབ་འཇུག་ཁང་ནང་ལས་ཀ་བྱེད་པ་དེ་གཉིས་ཀྱི་ཁྱད་པར་གཅིག་ཡིན་ན་ག་རེ་མཐོང་གི་འདུག་ཀྱང།
ད་ཁྱད་པར་དམིགས་བསལ་ག་རེ་འདུག་ལབ་ན་གལ་སྲིད་བཟོ་གྲྭ་ཆེན་པོ་ཅིག་ལ་ལས་ཀ་བྱེད་ན་ནི་བཟོ་གྲྭ་ཆེན་པོ་ཅིག་གི་སོ་སོ་ད་ཆ་ཤས་ཆུང་ཆུང་ཆགས་འདུག་ར་ད་དེ་རུ་ཡིན་ན་དངོས་གནས་སོ་སོ་ཡིས་ཁྱད་པར་བཟོས་ཀྱི་འགྲོ་ཚོར་བས་དེ་དེ་སོ་སོའི་སྐད་ཡིག་རེད་སོ་སོའི་རིག་རིག་གཞུང་རེད་ཨ་ནི་ལས་རོགས་ཚང་མ་ཡོང་དུས་བོད་སྐད་རྒྱག་ཅིང་ཚགས་ཚུད་པོ་བྱས་ལས་ཀ་བྱེད་ད་མོ་དེ་ཡང་སེམས་པ

ཨ་ནི་ད་གོང་ས་མཆོག་གི་ནམ་རྒྱུན་གྱི་གསུང་དེ་ཁོ་རང་གི་གསུང་གི་ཐུན་མོང་མ་ཡིན་པའི་ཁྱད་ཆོས་དེ་ཚང་མ་ཚང་དགོས་རེད་པ། རིགས་གཅིག་ཡི་གེ་ནང་ལ་ཡོད་པ་དང་གོང་ས་མཆོག་གིས་གསུངས་མེད་པ་འདི་ཡོད་རེད་པ། འདི་ཚོ་ད་དེང་སང་མིས་བཟོས་རིག་ནུས་ཀྱི་ཐོག་ནས་མི་གཅིག་གི་སྐད་དེ་ཚུར་ཆ་སྐད་ཀྱི་ག་རེ་ཟེར་ད་ཁྱད་ཆོས་ཚང་མ་ཚུར་རུབ་རུབ་བཟོས་ནས་མི་དེ་གིས་མ་བཤད་པ་ཡིན་ནའི

ཆོས་བྱེད་ཡ་རེད་ཆོས་ཀྱི་སློབ་གཉེར་བྱས་ནས་ད་ཉམས་རྟོགས་ཐོས་བསམ་སྒོམ་གསུམ་ཟེར་སྒོམ་གྱི་ཐོག་ནས་ཉམས་རྟོགས་སྐྱེ་ཡ་ད། འདི་ཚོ་ལ་ཤུགས་རྐྱེན་འགྲོ་གི་འགྲོ་གི་མ་རེད་ཕན་ཐོགས་ཡོང་གི་རེད་གནོད་སྐྱོན་ཡོང་གི་རེད་ག་རེ་ཡོང་གི་རེད་ཟེར། ང་རང་བསམ་བློ་བཏང་ན་རྩ་བའི་ཡིན་ད་ཡང་བྱ་དངོས་ག་འདྲ་ཅིག་ཡིན་པ་ན་ཁོ་བེད་སྤྱོད་བཏང་ན་ཕྱོགས་གཉིས་རེད་ཡག་པོ་ཅིག་ལ་བེད་སྤྱོད་བཏང་ན་ག་རེ་ཡིན་ནའི་ཡག་པོ་ཡོད་རེད་སྡུག་པ་ཅིག་ལ་བེད་སྤྱོད་བཏང་ན་ད་ག་ལ་ང་ཚོ་ནང་ཆོས་རྩ་ཆེན་པོ་དེ་བེད་སྤྱོད་ལོག་པ་བཏང་ད་འགྲམ་འདྲ་བྱེད་ངེས་ཡོད་པ་ཁོ་དེ་ཇི་ལྟ་བ་ཅིག་རེད་ཨ་གཉིས་པ་དེ་ཁོ་མཐུན་རྐྱེན་ཅིག

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་གསན་རོགས་གནང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྲིད་བློན Donald Tusk Poland གྱི་སྲིད་བློན་ལ་བསྐྱར་དུ་འོས་འདེམས་བྱུང་བར་འཚམས་འདྲི་མཛད་འདུག། དབུས་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་ནས། སྦེལ་ཇི་ཡམ་དང་ཧྥ་རན་སི་ནང་ལ་གཟིགས་སྐོར་ཕེབས་པའི་སྐབས། གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པ་དང་པེ་རིས་གྲོང་ཁྱེར་གྱི་སྤྱི་ཁྱབ་གཞོན་པ་གཙོས་དཔོན་རིགས་ཁག་ཅིག་དང་མཇལ་འཕྲད་གནང་ཡོད་འདུག། རྒྱ་ནག་གིས་བོད་ནང་ཕྱི་རྒྱལ་གྱི་མ་རྩ་འཕེལ་རྒྱས་ཇེ་མང་གཏོང་ཐབས་ལ་དགའ་མོས་ཤུགས་ཆེན་བྱེད་ཀྱི་ཡོད་པ་དང། ཧ་ལམ་བོད་ནང་གནམ་ཐང་དང་རྒྱ་ལམ། ལྕགས་ལམ་དྲ་བ་བཅས་འཛུགས་སྐྲུན་བྱེད་བཞིན་པ་དེས་ཡུལ་སྐོར་སྤྲོ་འཆམ་གྱི་ལས་གཞིར་ཡར་རྒྱས་ཡོང་གི་རེད་བསམ་པའི་རེ་བ་ཆེན་པོ་བཅངས་ཡོད་ས་རེད་ཅེས་རྒྱ་གར་གྱི་རྒྱ་ནག་ཉམས་ཞིབ་དང་འཐབ་ཇུས་ལྟེ་གནས་ཁང་གི་འགན་འཛིན Jayadeva Ranade ལགས་ཀྱིས་བྲིས་པའི་དཔྱད་རྩོམ་དེ་རྒྱ་གར་གྱི The Tribune གསར་ཁང་གི་དྲ་ཐོག་ཏུ་ཕྱི་ཚེས་བཅུ་བཞི་ཉིན་བཀོད་འདུག། ཧོང་ཀོང་ནང་རྒྱལ་ནང་བདེ་སྲུང་དང་འབྲེལ་བའི་ཐོག་ནས་འཛིན་བཟུང་བཀག་ཉར་འོག་ཡོད་པའི་ཧོང་ཀོང་གི་གསར་འགྱུར་ལས་ཁང་གི་ཕྱུག་བདག Jimmy Lai ལགས་སུ། རིང་མིན་རེས་གཟའ་ཟླ་བའི་ཉིན་ཁྲིམས་བཤེར་བྱ་རྒྱུ་ཡིན་པ་དང། ཁོང་གི་བུ་ཡིས་བདུན་ཕྲག་རྗེས་མའི་ཁྲིམས་བཤེར་དེ་བཞིན་འཁྲབ་སྟོན་ཙམ་ལས་ཐག་གཅོད་ནི་དེ་སྔ་ནས་གཏན་འཁེལ་ཟིན་པ་ཞིག་ཡིན་ཀྱང་ཁོང་གི་ཕས་རང་ཉིད་ལ་བདེན་པ་ཡོད་པར་ཡིད་ཆེས་གནང་ནས་ཁྲིམས་གཏུག་གནང་བར་སྤོབས་པ་ཡོད་ཅེས་བཤད་བཞག། ཟླ་འདིའི་ཚེས་བཅོ་ལྔ་རེས་གཟའ་པ་སངས་ཉིན་ད་ལྟའི་ཆར་ཧོང་ཀོང་སྲིད་གཞུང་གིས་རྒྱ་ནག་གཞུང་གིས་ཉིས་སྟོང་ཉི་ཤུ་ལོར་ཧོང་ཀོང་ནང་རྒྱལ་ཁབ་བདེ་འཇགས་ཀྱི་ཁྲིམས་ལུགས་ལག་བསྟར་བྱས་པའི་འོག་འཛིན་བཟུང་བྱས་པའི་དམངས་གཙོ་དོན་གཉེར་བར་འཇིམ་མི་ལའི་འཕྲལ་མར་བཙོན་ཁང་ནས་གློད་བཀྲོལ་གཏོང་དགོས་པ་དང། གཞི་མེད་པའི་སྐྱོན་འཛུགས་དེ་དག་མཚམས་འཇོག་བྱེད་དགོས་ཞེས་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཁང་གིས་སྤྱི་བསྒྲགས་ཤིག་སྤེལ་འདུག། དབྱིན་ཇིའི་གྲོས་ཚོགས་ནས་བོད་ནང་དུ་ནང་ཆོས་ཉམས་ལེན་བྱ་མཁན་བོད་མིར་སྡུག་སྦྱོང་བཏང་བའི་གནད་དོན་གྱི་ཐོག་བགྲོ་གླེང་གནང་ཡོད་པ་དབྱིན་ཇིའི་རྒྱལ་ས་ལོན་ཌོན་ནས་ཕྱི་ཚེས་བཅོ་ལྔ་ཉིན་དབྱིན་ཡུལ་སྐུ་ཚབ་དོན་གཅོད་ལས་ཁང་གིས་གནས་ཚུལ་སྤེལ་བཞག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་རྒྱང་བསྲིང་ཞུས་ཟིན་པ་ཡིན། ང་ཚོའི་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་མཁའ་འགྲོ་དབྱངས་འཛོམས་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་སྒྲོལ་མ་ལྷ་མོ་བཅས་ཐུན་མོང་ནས་གསན་མཁན་རྣམ་ལྷན་རྒྱས་ཀྱིས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།